རྗེ་རིན་པོ་ཆེ་རེ་ཁ་ཐུག་སྟེ་ནང་རུ་བ་དེ་དཀྱིལ་ལ་གཅིག་ཁེགས་རེད་རྗེ་རིན་པོ་ཆེ་དཀྱིལ་ལ་གཅིག་ཁེགས་མི་འདུག་ཐུགས་རྗེ་མ་ཤར་ན་མ་གསང་ན་ཕྱག་ཁེགས་བ་ཚོ་ཡང་ཁེགས་སོ་ཟེར་ན་ཐུགས་རྗེ་མ་སྐྱིད་ན་རང་ལ་དབང་བསྐུར་མཁན་བླ་མ་དེའི་དེའི་བླ་མ་དེ་ལ་ཐུག་གི་བར་གྱི་བླ་མ་དང་བཅས་མར་འོག་དེ་སྤང་བྱས་ཏེ། བཞི་ལྔ་དྲུག་ག་འདྲ་དྲུག་གོ་ཡིན་ན་ལྔ་དྲུག་ག་འདྲ་དྲུག་ཡིན་ན་དེ་མ་བླ་མའི་གྲངས་ཀ་དང་བསྟུན་ནས་མར་བྲིས།

རེ་རེ། འོད་རེ་རེ་ཁོ་རང་པ་ཆུང་ཞིང་ཆུང་ཞིང་ཡོད་སོང་རེ་འདི་ཆེ་རེ། རྗེས་གཞིག་དེ་ན་དེ་གཅིག་གིས་གཅིག་ལ་གཅིག་ཤིག་གཅིག་གཅིག་ལ་གཅིག་དེ་གཅིག་གཅིག་ལ་མར་ཐིམ་ཐིམ་ཐིམ་ཅེས་བང་ཆེན་ཐིམ་པ་དེ་ལ་རྗེས་གཞིག་གི་བསྡུ་རིམ་བྱ་རེ། འདི་དང། ཚིག་དེ་མིང་འདི་དོན་དག་རེ་ཞུ་འདི་རེ། དེ་རིལ་འཛིན་གྱི་བསྡུ་རིམ་ཡོད་འོད་སྔོན་པོ་དེ་ཇེ་ཆུང་ཇེ་ཆུང་ཟེར་མི་དམིགས་སྟོང་པའི་ངང་དུ་སྟོང་ཐིམ་དུ་སོང། དེ་སྟོང་ཐིམ་ནས་སོང་ནས་དེ་ན་དེའི་དེ་ལ་རང་སེམས་བདེ་བ་ཆེན་པོ་ངོ་བོ་སོང་བ་དེ་ཡུལ་སྟོང་ཉིད་ཡུལ་དུ་བྱས་པས་སྟོང་ཉིད་ལ་ངེས་པ་དང།

དེ་ལ་ལྷ་སྐུ་དངོས་ཀྱི་ང་རྒྱལ་བཟུང་བ་འདི་ལ་ལྷ་སྐུ་ཕྱག་རྒྱ་དམ་ཚིག་དང་དེར་དམ་ཚིག་བསྲུང་སོགས་གནང་བ་ལྷ་སྐུ། རབ་ལ་ལྷ་སྐུ་འོང་བ་ལྷ་སྐུ་ཕྱག་རྒྱ་དམ་ཚིག་བྱ། དེ་ནས་ད། དེ་ཡི་རྡོ། ད་དམ་ཚིག་རྡོ་རྗེ་རྡོ་རྗེ་བྱིན་ལ་བྱས་པ་ཡིན་ན་རྡོ་རྗེ་ནི་ཐབས་དང་དྲིལ་བུ་ནི་ཤེས་རབ་སྟེ་བྱ། ད། རྡོ་རྗེ་ཐབས་བདེ་བ་ཆེན་པོ་མཚོན་བྱེད། མཚོན་པ་ལག་པ་གཡས་སུ་བཟུང། སོང་འདི་ནས་འོ་མ་སྣ་ལྔས་འདྲ་བ་བཟའ་ད་དྲིལ་བུ་ཤེས་རབ་སྟོང་པ་ཉིད་མཚོན་པ་གཡོན་དུ་བཟུང་བྱ། རྡོ་རྗེ་བྱིན་ལ་དེ་བྱ། རྡོ་རྗེ་བྱིན་ལ་ད་དེ་ནས་བཞུགས་དང་ངོ་སྤྲོད་ཉི་མ་འདྲ།

རང་ལྡོག་ཡིག་ལཾ་དཀར་པོས་མཚན་པ་དེ་ལས་བདུད་རྩི་དཀར་པོ་བབས་ནས་བ་ལང་གི་ཤ་དུ་མ། བཞིན་སློག་བཞིན་པ། ཡི་གེ་ཐམས་ཅད་ཆེད་དུ་འབུལ་བཞིན་པ། ཡི་གེ་ཐམས་ཅད་ཁ་ནང་ལྟ་བྱེད། ཐོག་མར་སྐྱེས་པའི་ག་ལ་ཁ་ནང་ལྟ་བྱེད་ཟེར་མཚན་པ་ག་ལ་ཁ་ནང་ལྟ་སྐྱེས་ལུགས་སུ་བསྟན་པ་རེད། ད་ཉི་མ་འཆར་ཀའི་མདོག་འདྲ་དམར་སེར་དུ་གྱུར་ཟིན། དེའི་དོན་ནི་ཧཱུཾ་དཀར་པོ་ལས་བྱུང་བའི་ད་ཀུན། ངོ་བོ། བླ་མ། ལ་སོགས་ནི་ངོ་བོ་དེ་ནི་དཔལ་ཧེ་རུ་ཀ་བདེ་སྟོང་གཉིས་སུ་མེད་པའི་ཡེ་ཤེས་ཡིན་པ་ལ། ཡེ་ཤེས་དེ་ཉིད་ཡི་གེ་ཧཱུཾ་ཡིག་དཀར་པོ་མགོ་ཐུར་བསྟན་ཞིག་གིས།